ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་གཏམ་གླེང་གི་ལེ་ཚན་འདིའི་ནང་ལ་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་བཞུགས་པའི་རྡོ་རྗེ་གདན་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ་དང་སྒྲོལ་མ་ལྷ་ཁང་གི་འགན་འཛིན Acharya སྐུ་ཞབས་ངག་དབང་བསྟན་འཛིན་ལགས་སུ། ད་རེས། རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ་བདམས་ཐོན་བྱུང་ནས་ཐུགས་འགན་བཞེས་ཕྱོགས་དང། དེ་ག་ནང་བཞིན་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཟླ་བ

ག་དུས་བདམས་ཐོན་བྱུང་གནང་ཡོད་ན་ཨ་ནི་ཡང་ད་ལྟ་བར་དུ་བོད་རིགས་ད་མི་གོམས་པ་ཡན་ལག་མང་པོ་ཅིག་ཡོད་རེད། དེའི་ནང་ནས་ད་ངེད་ཅག་རང་ངེད་ཅག་ཤུལ་ནས་སྔ་ལོ་ཡིན་པ་ཡོད་ངེས་ཤེས་རྟོགས་བྱས་པ་ཡིན་ན། ངག་དབང་བསྟན་འཛིན་ལགས་ག་འདྲས་བདམས་གནང་པ་ཡིན་ན་ད་ལྟ་བར་དུ་ད་ལོ་རྒྱུས་ནང་ལ་ཡང་བོད་རིགས་བདམས་མྱོང་ཡོད་བྱུང་གནང་ཡོད་པ་ཡིན་ན་ག་འདྲས་ཡིན་ན། སྤྱི་བཏང་གི

བཅུ་གཉིས་པའི་ཚེས་བཅོ་ལྔ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་འཁོད་ནས། ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་བཅུ་དགུ་བར་དུ། ྋརྒྱལ་བ་རིན་པོ་ཆེ་ཟླ་བ་གཅིག་ལྷག་ཙམ་གནས་མཆོག་རྡོ་རྗེ་གདན་ལ་བཞུགས་གདན་འཇགས་པའི་རིང་ཆོས་འབྲེལ་གསུང་ཆོས་དང ྋགོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་པ་དང་དེ་ག་ནང་བཞིན། མཆོད་རྟེན་རིན་པོ་ཆེའི་སྐུ་མདུན་ལ་ཡར་རྒྱལ་སྤྱིའི།

ཨེ་ནས། དེ་ལྷན་ཚོགས་དེའི་སྐབས་ལ་ཡང་ད་དུང་ཚོགས་འདུ་གོ་སྒྲིག་གནང་མཁན་གྱི་ངོས་ནས། ཚོགས་འདུ་ཉི་མ་གསུམ་བྱས་ཨ་ནི་ཕྱིའི་རྒྱལ་ཁབ་སུམ་ཅུ་སོ་གྲངས་བཅས་ནས་དེ་འདྲའི་ཚོགས་བཅར་བ་མང་པོ་ཞེ་པོ་ཅིག་བཅར་ཡོད་དུས་ག་ནས་དེའི་ལྷན་ཚོགས་དེ་བགྲོ་གླེང་གི་བརྒྱུད་ནས། ཅེས་གྲུབ་འབྲས་ཞུས་ནའང་འདྲ་ཨ་ནི་དེ་གི་ཐུགས་ཕན་གསོས་པ་ག་འདྲ་རེ་ཅིག་བྱུང་གནང་སོང་གོང་གི་རྡོལ། ད་ཐོ་ཐོས་བྱས་རེད་ན་ད་ང་ཚོ་ད་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ཕག་གི་གྱེན་ལྟ་རང་ཡང

ཚོགས་གཙོ། སྐུ་ཞབས། ངག་དབང་བསྟན་འཛིན་ལགས། ད་དམིགས་ཀྱིས་བཀར། རྡོ་རྗེ་གདན་ལ་ཡོད་པའི་སྒྲོལ་མ་ལྷ་ཁང་གི་འགན་འཛིན་གནང་གི་ཡོད་རེད་དེ། ད་ལྟའི་གོང་དུ་ང་རང་ཚོ་བཀའ་མོལ་ཞུས་པ་ནང་བཞིན་རྒྱལ་སྤྱིའི། ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ་གནང་གི་ཡོད་རེད། དེ་ཙམ་མ་ཡིན་པའི་ཨ་ནི། ངག་དབང་བསྟན་འཛིན་ལགས་ཀྱི་ངོས་ནས་འདས་པའི་ལོ་ཁ་ཤས་ནས་བྱས་བྱས་ཨ་ནི། བྷི་ཧར་མངའ་སྡེ། ལྷག་པར་དུ་ད་ག་ཡའི་གི་གཡས་གཡོན་ལ་ཡ་ཨ་ནི། ད་གཡས་གཡོན་ཞུས་པ་ཡིན་ན་ཐག་ཐག་ཉེ་དེ་ཚོའི་གི་གྲོང་གསེབ་ཁག་ཉམ་ཐག་ཐག་ཧ་ཅང་ཉམས་ཤིང་ཕོངས་པའི་གི་གྲོང་གསེབ་ཁག་དེ་འདྲའི་ནང་ལ་ཡ་འཐུང་ཆུ། ད་ག་ནང་བཞིན་སློབ་གྲྭ་གསར་རྒྱག་ཨ་ནི། ཡང་ཉམ་ཐག་པ་དེ་ཚོ་ལ་ཡ་དགུན་ཁའི་དུས་ཚོད་ལ་མལ་ཆས་དང་ཨ་ནི་གྱོན་གོས་དང་དེ་འདྲའི་བགོ་འགྲེམས་གནང་ནས་མཐུན་འགྱུར་རབ་དང་རིམ་པ་གནང་ཡོད་རེད་དམིགས་བསལ་ཏོག་དབྱིབས་ནད་ཡམས་ཀྱི་སྐབས་ལ་ཡ་ཨ་ནི། ད་རྒྱ་ཆེན་པོའི་ཐོག་ནས་དུ་བ་མཐུན་འགྱུར་རོགས་རམ་གནང་པའི་གི་ད་ང་ཚོའི་གསན་མཁན་རྣམ་པ་ཚོ་ལ་སྐབས་མཚམས་སོ་སོ་རྒྱང་སྲིང་ཞུས་ཡོད་ལ་ད་ལྟ་ད་ད་ལྟ་སྐབས་སུ་བབས་པའི་སྐུ་ཞོགས་ངག་དབང་བསྟན་འཛིན་ལགས་ལ་བཀའ་འདྲི་ཞུས་ཏེ། ཐོག་མར་རྒྱ་གར་ད་བྷི་ཧར་མངའ་སྡེའི་ནང་ལོགས་ཀྱི་ཉམ་ཐག་ཚོ་ལ་རོགས་རམ་གནང་ཡ་དེ་ག་དུས་འགོ་རྩོམ་གནང་པ་ཡིན་ན་ཨ་ནི་ད་ལས་འཆར་ནང་ལ་ག་རེ་ག་རེ་ཡོད་པ་ཡིན་ན་ད་ལྟ་གོང་དུ་ངས་ཞུས་པ་ནང་བཞིན་འཐུང་ཆུ་སློབ་གྲྭ་གསར་རྒྱག་སློབ་གྲྭ་བགོ་འགྲེམས་ད་ག་ནང་བཞིན་ནང་པའི་གི་ཡ། དཔེ་ན་ད་རྒྱ་གར་ནང་ལ་རིགས་དམའ་བ་ཚོས་ནང་པར་ཚུར་ཁ་ལོ་བསྒྱུར་ནས་དེའི་ནང་ཨ་ནི Doctor Bhim Rao Ambedkar། གི་སྐུ་བརྙན་དང་སྟོན་པའི་སྐུ་བརྙན་དེ་འདྲའི་བགོ་འགྲེམས་གནང་པ་ད་དེ་འདྲའི་མང་པོ་ཞིག་བྱུང་སོང་ཨ། དེའི་བརྒྱུད་རིམ་དེའི་སྐོར་ང་ཚོ་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཅིག་གནང་རོགས་གནང་ཐོག་མར་ག་དུས་འགོ་བརྩམས་གནང་པ་ཡིན་ན་ད་ང་ཚོས་ད་ལྟ་དུས་ཚོད་ཏོག་ཙ་འདུག་ཨ་མ་རིང་བ་བྱས་གསུང་རོགས་གནང།
ལགས་སོ་ད་ག་རེ་བཞུགས་གནང་བཞིན་རེད།

མང་པོ་ཅིག་གནང་སོང་ཨ་ལ་དེའི་སྐོར་ལ་ཏོག་ཙ་ཅིག་དེའི་སྐབས་དེ་ལ་ད་ཅིག་རོགས་རམ་གནང་ཡ་ཡོད་པ་ཡིན་ནའི་སོ་སོ་དངོས་སུ་ཕེབས་དགོས་དུས་ག་ནས་དངོས་གནས་འཕྲོད་བསྟེན་དང་གང་ཅིའི་ཐད་ལ་ཉེན་ཁ་ཡོད་རོགས་དེའི་སྐབས་ལ་ཅིག་ཡང་སྐུ་ངལ་འདྲ་བྱུང་ཡོད་མེད་དང་ཨ་ནི་ཕན་ཐོགས་ག་འདྲ་བྱུང་ཡོད་མེད་སྐོར་ཅིག་གསུང་རོགས་གནང།

ལགས་ལགས་སོ། ཨ་ནི། ད་དུས་ཚོད་ཀྱི་ཆ་ནས་བཀའ་འདྲི་ཞུ་མཚམས་ད་ག་བཞག་གི་ཡིན་ཨ་ནི་ད་ལྟ། གནས་མཆོག་རྡོ་རྗེ་གདན་ལ་བཞུགས་པའི་སྒྲོལ་མ་ལྷ་ཁང་གི་འགན་འཛིན་དང། ལྷག་པར་དུ་ཨ་ནི། རྡོ་རྗེ་གདན། རྒྱལ་སྤྱིའི་ནང་པའི། ལྷན་ཚོགས་ཀྱི་ཚོགས་གཙོ་ཨཅཱརྱ་ངག་དབང་བསྟན་འཛིན་ལགས་ཨ་ནི་ད་ལྟའི་བརྒྱུད་རིམ་དེ་གའི་སྐོར་ལ་ང་ཚོའི་གསན་མཁན་རྣམ་པ་ཚོར། འགྲེལ་བཤད་གནང་པར་ཐུགས་རྗེ་ཆེ་གནང་ཞུ་གི་ཡིན་དུས་ཚོད་བཏོན་གནང་པ། ལ་ཐུགས་རྗེ་གནང་ད་ངས་ལས་ཀ་བྱས་པ་དེ་ཐོག་མའི་ཞིག།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གཏམ་གླེང་གི་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པ་ཐུགས་རྗེ་གནང།